རྒྱ་ནག་གི་ཉེན་རྟོག་པས་སྒེར་པའི་བདེ་སྲུང་གི་ཚན་པ་ཨའི་སུན་ཞེས་པ་ཞིག་ནས་རྒྱ་ནག་གི་ཆེས་མཐོའི་ཉེན་རྟོག་པ་དང་ཁོང་ཚོའི་གསང་མྱུལ་གྱི་གནས་ལུགས་དང་ལྡན་པའི་ཡིག་ཆ་ཁག་ཅིག་ཕྱི་གྱར་བྱུང་ཡོད་པར་རྩད་ཞིབ་བྱེད་བཞིན་པ་རེད་འདུག་ཡིག་ཆ་དེའི་ནང་རྒྱ་ནག་གཞུང་ནས་དམིགས་བསལ་གྱིས་ཤིན་ཅང་ཁ་ཆེ་ལ་སོགས་པའི་གྲངས་ཉུང་མི་རིགས་དང་ཧོང་ཀོང་ལ་སོགས་པར་དམིགས་པའི་གསང་མྱུལ་གྱི་ལས་གཞི་མང་དག་ཞིག་འཁོད་ཡོད་པ་བརྒྱུད་ལམ་ཁག་གི་ནང་ཐོན་འདུག་རྒྱ་ནག་གཞུང་ནས་ཕྱི་སྡོད་རྒྱ་མིར་གསང་མྱུལ་གང་འདྲ་བྱས་ཏེ་བྱེད་ཀྱི་ཡོད་པ་དང་ལྷག་པར་དུ་ཨེ་ཤེ་ཡ་དང་ཧོང་ཀོང། ཐེ་ཝན་ལ་སོགས་པའི་གཞུང་དང་ཕྱིའི་རྒྱལ་ཁབ་འདྲ་མིན་གྱི་དྲ་རྒྱར་གནོད་འཚེ། དེ་བཞིན་སྤྱི་ཚོགས་དྲ་རྒྱ་ཁག་གི་ནང་རྒྱ་ནག་ལ་ཕན་པའི་ཡིག་ཆ་དང་གསང་གཏམ་བཀྲམ་རྒྱུ་ལ་སོགས་པ་ཡང་ཞིབ་ཕྲའི་ངང་བཀོད་ཡོད་པ་རེད་འདུག་རྒྱ་ནག་གཞུང་གི་གླ་ལས་མི་སྣ་ཚོས་རྒྱ་ནག་གི་ཕྱི་ཕྱོགས་སུ་བེད་སྤྱོད་བྱེད་པའི་སྤྱི་ཚོགས་དྲ་རྒྱ། X། ལ་སོགས་པར་དམིགས་ཏེ་མི་ཚོའི་གནས་ལུགས་རྣམས་ཚུར་ལེན་ཏེ་གསང་མྱུལ་བྱེད་བཞིན་པ་དང་གློག་སྐུད་མེད་པའི་དྲ་རྒྱ Wi-Fi བརྒྱུད་དེ་ཡང་མི་ཚོས་ག་རེ་བྱེད་ཀྱི་ཡོད་མེད་ཀྱི་ཐད་ལ་མྱུལ་ཞིབ་བྱ་བཞིན་པ་བཀོད་ཡོད་པ་རེད་འདུག་ད་ལྟའི་སྐབས་སུ་བབ་པའི་ཕྱི་གྱར་བྱུང་བའི་ཡིག་ཆའི་གནས་ལུགས་དེ་ནི་ད་བར་རྒྱལ་ཁབ་འདྲ་མིན་དང་ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་གི་བསྟི་གནས་ཁང་ཚོས་རྒྱ་ནག་ནས་ཕྱིའི་རྒྱལ་ཁབ་ཁག་གི་དྲ་རྒྱ་དང་ཕྱི་སྡོད་རྒྱ་མི། བོད་པ། ཧོང་ཀོང་བ། ཤིན་ཅང་བ་ལ་སོགས་པའི་གྲངས་ཉུང་མི་རིགས་ཚོའི་སྟེང་དུ་རྒྱུན་དུ་ནས་གསང་མྱུལ་བྱེད་བཞིན་པ་ཤེས་ཀྱི་ཡོད་པ་དེའི་བདེན་དཔང་ཡང་ཆགས་ཀྱི་ཡོད་པ་ཆེད་ལས་པ་ཚོས་གསུང་གི་ཡོད་པ་རེད་འདུག། ཡང་དེ་རིང་ཨ་མི་རི་ཀས་བཟོས་པའི་བར་སྣང་གི་མི་མེད་འཁོར་སྐར་ཞིག་ཟླ་བའི་ལྷོ་ཕྱོགས་ཀྱི་ཁུལ་དུ་འབབ་ཀྱི་ཡོད་པའི་སྐོར་ཟེར་བ་ན། དེ་རིང་ཨ་མི་རི་ཀས་བཟོས་པའི་བར་སྣང་གི་མི་མེད་འཁོར་སྐར་ཞིག་ཟླ་བའི་ལྷོ་ཕྱོགས་ཀྱི་ཁུལ་དུ་འབབ་ཀྱི་ཡོད་པ་རེད་འདུག་ཨ་རིའི་མངའ་སྡེ Houston དུ་ཡོད་པའི་བཟོ་ཚོང་ལས་ཁང Intuitive Machines ཞེས་པ་དེས་འགྲོ་གྲོན་ཨ་སྒོར་ས་ཡ་བརྒྱ་ལྷག་བཏང་སྟེ་བཟོས་པའི་མི་མེད་འཁོར་སྐར་དེས་ཨ་རིའི་མཁའ་དབྱིངས་བསྟི་གནས་ཁང NASA ཡི་ཚན་རིག་གི་བརྟག་དཔྱད་འདྲ་མིན་གྱི་ལས་གཞི་ཁག་ཅིག་གཉེར་རྒྱུ་ཡིན་པ་ལས་གལ་ཆེ་ཁག་ཅིག་ནི་ཟླ་བའི་ལྷོ་ཕྱོགས་ཀྱི་ཁུལ་དུ་ཁོར་ཡུག་ག་འདྲ་ཞིག་ཡོད་མེད་དང་མ་འོངས་པར་འཁོར་སྐར་ཚོ་ཡར་གཏོང་ཕྱོགས་ལ་སོགས་པ་ཁག་ཅིག་ཡིན་པ་རེད་འདུག། སྤྱིར་ད་ལྟའི་འབབ་པའི་ཟླ་བའི་ས་ཁུལ་དེར་རྒྱུན་རིང་པོར་ཉི་མའི་འོད་ཕོག་གི་ཡོད་སྟབས་གློག་རྫས་ཀྱང་རྒྱུན་རིང་བར་འདང་གི་ཡོད་པ་དང་ལྷག་པར་དུ་ཁུལ་དེར་ཆགས་པའི་ས་དོང་ཁག་ཅིག་གི་ནང་ཆུ་ཡང་ཡོང་སྲིད་པའི་བརྟག་དཔྱད་གནང་རྒྱུ་ཡིན་པ་རེད་འདུག་དེ་ཙམ་མ་ཟད་ཟླ་བའི་སྟེང་ཡོད་པའི་དངོས་པོ་དང་གནས་ལུགས་རྣམས་བེད་སྤྱོད་བྱས་ཏེ་མ་འོངས་པར་ཉི་མའི་དཀྱིལ་འཁོར་དུ་ཆགས་པའི་དངོས་པོ་ཚོའི་ཤེས་རྟོགས་བྱ་རྒྱུར་ཡང་དགེ་མཚན་ཆེན་པོ་ཞིག་ཡོང་གི་ཡོད་པ་རེད་འདུག། ན་སས་རིང་མིན་ཟླ་བའི་སྟེང་མི་དངོས་སུ་གཏོང་འཆར་ཡོད་པ་དང་ད་ལྟའི་སྒེར་པའི་ཚོང་ལས་ཁང་ཞིག་ནས་གཉེར་བའི་ལས་གཞི་དེ་ཡང་མ་འོངས་པའི་བར་སྣང་སྟེང་གི་སྒེར་པ་ཁག་ནས་ལས་གཞི་མང་དག་ཞིག་གཉེར་རྒྱུའི་ཐད་ལ་གོམ་པ་གལ་ཆེན་ཞིག་ཡིན་པའི་འགྲེལ་བརྗོད་ཡང་གནང་འདུག་འདས་པའི་དུས་ཡུན་གྱི་ནང་བར་སྣང་དང་ཟླ་བ་ལ་སོགས་པར་འགྲོ་རྒྱུའི་ལས་གཞི་ནི་རྒྱལ་ཁབ་ཁག་གི་གཞུང་ནས་གཉེར་གྱི་ཡོད་པ་དང་འགྲོ་གྲོན་ཡང་ཧ་ཅང་གི་ཆེན་པོ་ཞིག་གཏོང་གི་ཡོད་པ་རེད། གལ་ཏེ་སྒེར་པ་ཁག་ནས་ཕན་ཚུན་འགྲན་རྩོད་དང་ལྡན་པའི་ཚོང་ལས་ཀྱི་ལམ་སྲོལ་སྲ་བརྟན་ཞིག་བྱུང་བ་ཡིན་ན། འགྲོ་གྲོན་ཙམ་མ་ཟད་རིག་རྩལ་གྱི་ཡར་རྒྱས་ཀྱི་ཐད་ལ་ཡང་མྱུར་པོ་ཞིག་ཡོང་རྒྱུ་ཡིན་པ་ཆེད་ལས་པ་ཚོས་འགྲེལ་བརྗོད་གནང་གི་ཡོད་པ་རེད་འདུག་ཡང་རང་གི་གཅེན་པོ་གློད་གྲོལ་གྱི་ཆེད་དུ་མགོན་པོ་སྐྱིད་ལགས་ནས་སླར་ཡང་བོད་ཀྱི་ཁྲིམས་ཁང་ཞིག་གི་མདུན་དུ་ངོ་རྒོལ་གནང་བཞིན་ཡོད་པའི་སྐོར་ཟེར་བ་ན། འདས་པའི་དུས་ཡུན་གྱི་ནང་རང་གི་གཅེན་པོ་གློད་གྲོལ་གྱི་ཆེད་དུ་ལས་འགུལ་སྤེལ་བར་རྒྱ་མིའི་ཉེན་རྟོག་པས་ཐེངས་མང་འཛིན་བཟུང་བྱས་ཟིན་པའི་མགོན་པོ་སྐྱིད་ལགས་ནས་སླར་ཡང་ཟླ་འདིའི་ཚེས་ཉི་ཤུའི་ཉིན། ལྷ་སའི་མི་མང་ཁྲིམས་ཁང་གི་མདུན་དུ་ཞུ་གཏུག་གནང་བཞིན་པའི་བརྙན་པར་ཐོན་འདུག་ཁོང་གི་གཅེན་པོ་རྡོ་རྗེ་བཀྲ་ཤིས་ལགས་ནི་དེ་སྔ་རྒྱ་མིའི་ཁྲིམས་ཁང་ནས་དྲང་བདེན་གང་ཡང་མེད་པའི་ཐོག་གྲྭ་བཞི་བཙོན་ཁང་དུ་ཚེ་བཙོན་དུ་བཏང་ཡོད་པ་རེད། སྔ་ལོའི་ནང་དུ་ཡང་ཁོང་དང་ཁོང་གི་བཟའ་ཟླས་ཁྲིམས་ཁང་འདིའི་མདུན་དུ་ངོ་རྒོལ་གནང་བར་རྒྱ་མིས་ཁོང་གཉིས་འཛིན་བཟུང་བྱས་ཏེ་ཉིན་ཤས་རིང་བཀག་ཉར་ཡང་བྱས་ཟིན་ཡོད་པ་རེད། རྒྱ་མིས་རིང་མིན་ཁོང་བཟའ་ཟླ་གཉིས་པོ་ལྷ་ས་ནས་རང་གི་ཕ་ཡུལ་ཨ་མདོ་རེབ་གོང་གི་ཕྱོགས་སུ་ཕྱིར་འབུད་ཡང་གཏོང་འཆར་ཡོད་པའི་གསར་འགྱུར་ཐོན་འདུག། མཚམས་འདི་ནས་རྒྱལ་སྤྱིའི་གནད་དོན་གཞན་ཁག་ཅིག་ཟེར་བ་ན། ཡང་ཁ་སང་ཨ་རིའི་སྲིད་འཛིན་སྐུ་ཞབས་ཇོ་པཱ་ཏིན་མཆོག་ནས་སློབ་ཕྲུག་གྲངས་འབུམ་གཅིག་དང་ཕྱེད་ཀ་ལྷག་གི་སློབ་ཡོན་གྱི་བུ་ལོན་རྣམས་ཆག་ཡང་གཏོང་རྒྱུ་ཡིན་པའི་གསལ་བསྒྲགས་བསྐྱངས་གནང་འདུག་དེ་ནི་ཨ་སྒོར་ཐེར་འབུམ་གཅིག་དང་གྲངས་ཆུང་གཉིས་ཀྱི་དངུལ་འབོར་གྱི་ལས་གཞི་ཞིག་ཡིན་པ་རེད་འདུག་སྤྱིར་སྲིད་འཛིན་གྱི་ཕྱོགས་ནས་སློབ་ཕྲུག་ཚོར་བུ་ལོན་ཆག་ཡང་གི་ལས་གཞི་གཞི་རྒྱ་ཆེ་བ་ཞིག་གཉེར་རྒྱུའི་འདུན་པ་དང་འབད་བརྩོན་གནང་ཡོད་ན་ཡང་ཨ་རིའི་ཆེས་མཐོའི་ཁྲིམས་ཁང་ནས་ངོས་ལེན་གནང་མེད་པ་རེད་འདུག་ཡིན་ན་ཡང་ཁོང་ནས་དམིགས་བསལ་གྱི་སྐུ་དབང་བེད་སྤྱོད་གནང་སྟེ་ད་བར་སློབ་ཕྲུག་ས་ཡ་བཞི་མན་ཙམ་ལ་བུ་ལོན་ཆག་ཡང་གནང་ཟིན་གྲུབ་ཡོད་པ་རེད་འདུག་སློབ་ཕྲུག་བུ་ལོན་ཨ་སྒོར་ཁྲི་གཅིག་ལས་ཉུང་བ་དང་འདས་པའི་ལོ་བཅུའི་ནང་བསྟུད་མར་ཕྱིར་སློག་བྱ་བཞིན་པའི་གང་ཟག་ཞིག་ཡིན་ན་ད་ལྟའི་བུ་ལོན་ཆག་ཡང་གི་ཁོངས་སུ་ཚུད་ཀྱི་ཡོད་པ་རེད་འདུག་སྤྱིར་ཨ་རིའི་ནང་སློབ་ཕྲུག་ཚོས་གཞི་རིམ་འཛིན་གྲྭ་བཅུ་གཉིས་བར་སློབ་ཡོན་གྱི་འགྲོ་གྲོན་མི་དགོས་པར་གཞུང་ནས་རོགས་སྐྱོར་གནང་གི་ཡོད་པ་དང་དེ་ནས་རིམ་པའི་མཐོ་སློབ་ཁག་གི་ནང་སློབ་ཕྲུག་ཚོས་གཞུང་ནས་བུ་ལོན་གཡར་ཏེ་སློབ་སྦྱོང་བྱ་དགོས་ཀྱི་ཡོད་པ་རེད། ཡང་ཨ་རིའི་མངའ་སྡེ་ཨ་ལ་བྷ་མའི་ཆེས་མཐོའི་ཁྲིམས་ཁང་ནས་སྨན་ཁང་ཁག་གི་ནང་འཁྱགས་སྒམ་ནང་དུ་བཞག་པའི་ཕ་མའི་ཁུ་ཁྲག་འདྲེས་ཟིན་པའི Embryo ཞེས་པའི་ཕྲ་ཕུང་དེར་ཕྲུ་གུའི་ངོ་བོར་བརྩི་དགོས་པའི་ཁྲིམས་བཅད་བཏང་པ་ནས་བཟུང་མངའ་སྡེའི་སྨན་ཁང་ཆེ་ཤོས་ཀྱི་ནང In Vitro Fertilization ཞེས་པའི་ཕ་མ་བྱིས་པ་མེད་པ་ཚོས་ཕྲུ་གུ་བཙའ་ཐུབ་པའི་ལས་གཞི་དེ་གནས་སྐབས་ཀྱི་རིང་མཚམས་བཞག་དགོས་པ་བྱུང་འདུག་ཐེངས་འདིའི་དོན་རྐྱེན་གྱི་རྐྱེན་པས་མངའ་སྡེའི་ནང་ད་བར་ཕ་མ་བྱིས་པ་མེད་པ་ཚོས་ཚན་རིག་གི་རིག་གསར་བེད་སྤྱོད་བྱས་ཏེ་ཕྲུ་གུ་བཙའ་ཐུབ་ཀྱི་ཡོད་པ་དེའི་སྟེང་འགོག་རྐྱེན་དང་བར་ཆད་ཞིག་སླེབས་སྲིད་པ་རེད་འདུག།